དེ་ཡང། རྒྱ་ནག་གཞུང་གིས་སྟངས་འཛིན་བྱེད་པའི་གསར་ཤོག་ཤིག་གི་ནང། དེ་རིང་ནས་བཟུང་ཨོ་སྟྲེ་ལི་ཡའི་ཚོང་ལས་རིགས་བདུན་ལས་རྒྱ་ནག་ལ་ཚོང་དངོས་ཕྱིར་འདྲེན་བཀག་སྡོམ་བྱ་རྒྱུ་ངེས་གཏན་ཡིན་པའི་སྐོར་བཀོད་ཡོད་འདུག་དེ་ཡང་རྒུན་ཆང་དང། ཟངས། ནས་འབྲུ། གདུང་ཤིང་སོགས་ཀྱི་ཚོང་ལས་ལ་ཤུགས་རྐྱེན་བྱུང་གི་ཡོད་འདུག། རྒྱ་ནག་གི་གྲོང་ཁྱེར་ཤང་ཀེའི་ཁྲོམ་འདུས་ཆེ་ཤོས་སྐབས་འཛམ་གླིང་ས་ཕྱོགས་གང་ས་ནས་ཚོང་ལས་རིགས་གདན་འདྲེན་བའི་ཐོག་ཚོང་འབྲེལ་བཟོ་ཐབས་བྱེད་བཞིན་ཡོད་ཀྱང་ཨོ་སི་ཀྲི་ལི་ཡ་ནས་ཚོང་དངོས་ཕྱིར་འདྲེན་བྱེད་རྒྱུའི་འདོད་པ་མེད་པའི་རྣམ་འགྱུར་ཞིག་བཏོན་ཡོད་འདུག་རྒྱལ་ཁབ་གཉིས་ཀྱི་བར་ཚོང་འབྲེལ་ཐད་དཀའ་རྙོག་འཕྲད་བཞིན་པ་ཡིན་ཡང་ཨོ་སི་ཀྲི་ལི་ཡས་པེ་ཅིང་དུ་མངགས་པའི་སྐུ་ཚབ་སྐུ་ཞབས Graham Fletcher ལགས་ཤང་ཀེའི་ཁྲོམ་འདུས་སུ་བཅར་ཡོད་འདུག་དེ་ཡང། རྒྱ་ནག་གཞུང་གིས་སྟངས་འཛིན་བྱས་པའི་གསར་ཤོག། Global Times། ཞེས་པའི་གནས་ཚུལ་བཏོན་པ་ལྟར་ན། ཨོ་སི་ཀྲི་ལི་ཡས་ཚོང་དངོས་ཁག་བདུན་ཙམ་ཞིག་རྒྱ་ནག་ལས་ཕྱིར་འདྲེན་བཀག་སྡོམ་བྱ་རྒྱུ་ངེས་གཏན་ཡིན་ཚུལ་བཀོད་ཡོད་འདུག་གསར་ཤོག་དེའི་ནང་ཨོ་སི་ཀྲི་ལི་ཡའི་སྐུ་ཚབ་དོན་གཅོད་ཐེངས་འདིར་ཤང་ཀེའི་ཁྲོམ་འདུས་སུ་བཅར་དགོས་དོན་ནི། ཨོ་སི་ཀྲི་ལི་ཡ་དང་རྒྱ་ནག་བར་ཆབ་སྲིད་ཀྱི་འབྲེལ་བ་སྡུག་རུ་འགྲོ་བའི་རྐྱེན་གྱིས་ཨོ་སི་ཀྲི་ལི་ཡར་དཔལ་འབྱོར་གྱི་དཀའ་ངལ་འཕྲད་ཀྱི་ཡོད་པས། ཨོ་སི་ཀྲི་ལི་ཡར་རྒྱ་ནག་གི་ཁྲོམ་ར་མེད་དུ་མི་རུང་བ་ཞིག་ཡིན་པ། དེ་བཞིན་རྒྱ་ནག་གིས་ཨོ་སི་ཀྲི་ལི་ཡའི་ཚོང་དངོས་རིགས་མི་འདྲ་བ་བདུན་ཙམ་ཞིག་ཕྱིར་འདྲེན་བཀག་སྡོམ་བྱས་ཡོད་པ་སོགས་བཀོད་ཡོད་འདུག། སྤྱིར་ཨོ་སི་ཀྲི་ལི་ཡའི་རྒུན་ཆང་བརྒྱ་ཆ་བཞི་བཅུ་ཙམ་ཞིག་རྒྱ་ནག་ལ་ཕྱིར་འདྲེན་བྱེད་ཀྱི་ཡོད་འདུག་པས Australian Grape and Wine ཞེས་པའི་སྐྱིད་སྡུག་གི་ལས་བྱེད་པ Tony Battaglene ལགས་ཀྱིས་རྒུན་ཆང་ཚོང་ལས་ཆུང་བ་ཁག་མུ་མཐུད་གཉེར་ཐུབ་དཀའ་མོ་ཆགས་པ་རེད་ཅེས་ཁོང་གིས་གསུངས་དོན། ང་ཚོས་ཨོ་སྒོར་ཐེར་འབུམ་གཅིག་ཚེག་གཉིས་ཙམ་གྱི་རྒུན་ཆང་རྒྱ་ནག་ལ་ཕྱིར་འདྲེན་བྱེད་ཀྱི་ཡོད་པས། ཚོང་དངོས་ཁྱོན་བསྡོམས་བརྒྱ་ཆ་བཞི་བཅུ་ཙམ་རེད། གལ་ཏེ་དེ་བཀག་སྡོམ་བྱས་པ་ཡིན་ན་འབྲེལ་ཡོད་ཚོང་ལས་ཁག་ལ་ཁག་པོ་བཟོས་པ་རེད་ལ་དཔལ་འབྱོར་གྱི་ཆ་ནས་གནོད་སྐྱོན་ཆེན་པོ་བྱུང་ངེས་རེད། ཡང་ཚོང་འབྲེལ་ཉམས་ཞིབ་པ Giovanni Di Lieto ལགས་ཀྱིས། རྒྱ་ནག་གིས་རྐང་ཚོང་ལས་རིགས་འབྲིང་བ་ཁག་ལ་དམིགས་ཡོད་ཅེས་ཁོང་གིས་གསུངས་དོན། རྒྱལ་ཁབ་གཉིས་ཀྱི་ཕྱི་སྲིད་འབྲེལ་བར་དཀའ་རྙོག་བྱུང་བའི་རྐྱེན་གྱིས་ནག་ཉེས་གང་ཡང་བསགས་མེད་པའི་མི་མང་པོར་དོན་མེད་ཀྱི་གནོད་སྐྱོན་བཟོ་བཞིན་འདུག་རྒྱ་ནག་གཞུང་གིས་ཐད་ཀར་ཚོང་དངོས་བཀག་སྡོམ་བྱས་ཡོད་པ་ངོས་ལེན་མ་བྱས་གོང་ཨོ་སི་ཀྲི་ལི་ཡའི་ཕྱི་སྲིད་བློན་ཆེན་ལྕམ Marise Payne མཆོག་གིས་རྒྱ་ནག་གིས་རྒྱལ་སྤྱིའི་ཚོང་འབྲེལ་སྒྲིག་ཁྲིམས་སྲུང་དགོས་ཞེས་ཁོ་མོས་གསུངས་དོན། ངའི་རེ་བ་ལ་ང་ཚོའི་ཚོང་ལས་དེ་དག་མུ་མཐུད་རྒྱ་ནག་གི་ཁྲོམ་རར་མཉམ་ཞུགས་བྱེད་ཐུབ་པའི་རེ་བ་བྱེད་ཀྱི་ཡོད། ཡང་རྒུན་ཆང་ཚོང་ལས་པ Damian White ལྟ་བུར་མཚོན་ན་ཚོང་ལས་བརྟན་པོ་མེད་པས་རྒྱ་ནག་མ་ཡིན་པའི་རྒྱལ་ཁབ་གཞན་ཁག་དང་ཚོང་འབྲེལ་བཟོ་ཐབས་གནང་གི་ཡོད་ཅེས་ཁོང་གིས་གསུངས་དོན། ང་ཚོས་ཁྲོམ་ར་མི་འདྲ་བ་ཁག་འགའ་ཤས་དང་ཚོང་འབྲེལ་བཟོ་ཐབས་བྱས་ནས་ལྷག་པར་དུ་ཡོ་རོབ་རྒྱལ་ཁབ་ཁག་གི་ཁྲོམ་རར་འཛུལ་ཐབས་བྱས་ཡོད་པས་ད་ཆ Belgium དང་ཚོང་འབྲེལ་སྲ་བརྟན་ཡོད་པ་ཞིག་ཆགས་ཡོད།